ད་རེད་སོང་ན་ད་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་སེ་རབ་བསྡུ་ན། སངས་རྒྱས་ཀྱིས་ཆི་གསུངས་བ་ནི་རེད་ཟེར་ན་ཤཱ་རིའི་བུ་ཆོས་གཅིག་པོ་ནི་གང་ཞེ་ན་སྙིང་རྗེ་ཆེན་པོ་འོ་ད་ཟེར་མོ་རེད། དེའི་ནང་དོན་གང་རེད་ཟེར་ན་ནང་པ་སངས་རྒྱས་པའི་ཆོས་ཀྱི་རྩ་བ་འདི་སེམས་བཟང་པོ་ཡིན་ཟེར་ནི་རེད་ད་ཧ་གོ་ག། ནང་པ་སངས་རྒྱས་ཀྱི་ཆོས་ཀྱི་རྩ་བ་སེམས་བཟང་པོ་ཡིན། དང་བྱིན་གྱིས་ཕྱི་ཆགས་ཀྱི། གཅིག་ཆོས་པ་ཟིག་རེད་ན་ཆོས་པ་ཟིག་མ་རེད་རྩ་བ་ཧ་རག་སྐྱར་ནི་དད་དུས་མྱི་གཞི་ཡག་པ་ཟིག་ཡོད་གི་དུས་བསམ་བློ་ནང་བསམ་པ་དཀར་བོ་ཡོད་གི་སེམས་བཟང་པོ་ཡོད་གི་དེ་ཐོག་ནས་བརྟག་དཔྱད་བྱས་ན་ད་ནོར་ཡོད་མ་རེད་དུ་སངས་རྒྱས་ཀྱི་གསུང་རེད། ཆོས་ཟེར་གི་འདུག་རྒྱུ་དེའི་རྩ་བ་གང་ཡིན་ཟེར་ན་སེམས་བཟང་པོ་ཡིན་ཟེར་ནི་རེད། ཁ་འདོན་འདུས་རྒྱུ་ལྡབ་ཤོང་ཆོས་སྨན་འཁྲུལ་བྱས་ན་དངོས་གནས་དྲང་གནས་བཟང་ནི་རེད་ར་ད་མི་བཟང་གི་ཟེར་ན་སྐུར་བ་བཏབ་ནི་རེད། རེད་དེ་དུས་བརྟག་པ་ན་སེམས་བཟང་པོ་ཡོད་རྒྱུ་དེ་ལས་ཀྱང་གལ་ཆེན་པོ་རེད། སེམས་བཟང་པོ་ཡོད་ན་ནམ་རྒྱུན་འཚོ་བའི་ཁྲོད་ནས་རང་གི་འཚོ་བ་དང་རྒྱུ་འབྲས་དྲང་རྒྱུ་འབྲས་དྲང་བདེན་གྱི་སྟེང་ནས་རོལ། རྐུ་འཕྲོག་བཅོམ་གསུམ་དེ་དང་དེ་ལྟ་བའི་ཐོག་ནས་རྒྱུ་འབྲས་ལོག་སྒྲུབ་ཀྱི་འཇིག་རྟེན་གྱི་མི་ཆོས་ཀྱི་གཏན་ཚིགས་དང་འགལ་བ་ཏག་ཏག་གི་ཐོག་ནས་སོ་སོའི་ཁེ་ཕན་དུ་སྒྲུབ་ཐབས་ཡིན་ཡང་ངོས་གཅིག་ནས་དགོན་པའི་ནང་ལ་སོང་བ་གཅིག་མང་ཇ་སྐོལ་རྒྱུ་ནང་ནས་འདྲ་མི་འདྲ་ཡིན་ན་ད་སྙིང་བོ་དེ་སྙིང་བོ་ཆེ་པོ་ཡོད་ནི་མ་རེད་ནམ་རྒྱུན་སོ་སོའི་འཚོ་བའི་ནང་ནས། སོང་ནི་མང་ཇ་སྐོལ་རྒྱུ་བླ་མ་ཟིག་ག་མཆོད་རྒྱུ་ད་ཆེན་པོ་སྒྲུབ་མ་ཐུབ་ནའང་ལྷག་བསམ་རྣམ་དག་གི་སེམས་བཟང་བོ་ཡིན་ན་བསམ་པ་དཀར་བོ་ཡིན་ན་ནམ་རྒྱུན་འཚོ་བའི་ནང་ནས་བསམ་པ་བཟང་བོ་ཡིན་ན་སོ་སོ་ལ་ཕན་ཐོགས་ནི་རེད་ར། སོ་སོ་ལ་ཕན་ཆི་ཟིག་ཡིན་ཐོགས་ནི་རེད་ཟེར་ན་མྱི་ཟིག་གི་བསམ་པ་བཟང་བོ་ཟིག་འཆང་ན་བྱ་བའི་འཇུག་ལྡོག་ཆི་ཟིག་གི་ཐོག་ཡིན་ན་སེམས་བཟང་བོ་ཟིག་འཆང་ན་དེའི་ཉེ་འཁོར་གི་མྱི་ཡིན་ན་དེ་དགའ་ནི་རེད་ད་དངོས་ཡོད་གནས་ཚུལ་དེ་རེད། རྩིབ་ཀྱི་མྱི་ཐམས་ཅད་པོ་དེ་ཐོག་དགའ་ན་དེ་མོ་ཟིག་གི་སོ་སོ་བདེ་སྐྱིད་འབྱུང་ནི་རེད་ར། ད་སེམས་བཟང་བོ་ཡིན་ནི་གི་ཕན་འབྲས་གཅིག་རེད། ད་ནི་སེམས་བཟང་པོ་གི་ལས་ཀ་ཆི་དང་ཆི་ཟིག་ལས་ན་ཡོད་ཚིག་གི་ས་སེམས་བཟང་པོ་ད་རྒྱུ་འབྲས་དྲང་སྙོམ་ད་ཤོང་ནས་སོང་ཚིག་གི། ད་ཆོས་ཡིན་ནི་རེད་ད་རང་གི་འཇིག་རྟེན་གི་ཁྱིམ་པ་ཕར་བ་ཟི་ཡིན་ན་ཉམས་སུ་ལེན་ས་འཇོན་ནི་ཆོས་ཡིན་གྱི་རེད་བསམ་ཏེ་གི་ང། དེའི་སོང་དུས་ད་དེ་རིང་གི་ཁྲིད་གི་འདི་ནི། ཆི་ཟིག་རེད་ཟེར་ན་རྗེ་བཙོང་ཁ་ཆེན་པོ་བློ་སྦྱོང་ཟིག་ག་འདུག་འདུག་ཟི་ཡོད་གི་ད་འདི་ནང་ནི་ཆ་ཚང་མ་ར་ཐར་ཅིག་ཁ་བཏོན་ནི་ད་ད་ནི་འགྲེལ་བ་རྒྱག་རྒྱུ་ནི་ད་དེ་མི་མ་རེད།

དཔེར་ན་མྱི་ཟིག་འདི་རིགས་ཐང་སྟོང་ཟིག་ག་སོང་ནི་བྱེ་ཐང་ཆེན་པོ་ཟིག་ནས་ཆུ་འཐུང་རྒྱུ་མ་ཆེ་ད་དཀའ་ན་དེ་རིགས་ཟིག་གི་ད་ཆུ་ཟིག་གང་ན་ཡོད་ད་བསམ་དུས་ཆུ་བྱ་གི་ཆུ་གི་ཆུ་ཆུ་གི་ཐོག་ན་འདུག་ནི་བྱ་ནམ་མཁའ་འདི་རིགས་འཕུར་གི་འདུག་ཨོ་ག་ན་ཆུ་བྱ་ཟིག་འཕུར་གི་ཡོད་གི་དེ་ཐག་ཉེ་ན་ཆུ་ཡོད་ཀྱི་རེད་བསམ་ན་དེ་རིགས་གཏན་ཚིགས་གི་ཐོག་ནས་སྒྲུབ་ནི་རེད་ཟེར་གཏན་ཚིགས་འདི་ན་རྒྱུ་མཚན་རེད་ར།

མྱི་དེའི་ལས་ཚུལ་བཅའ་ཚུལ་ད་ལྟའི་དང་མི་ལྟ་དགོས་ཀྱི་ཟེར་མི་ན། ལས་ཚུལ་བཅའ་ཚུལ་གི་ཐོག་ནས་ཕྱིན་ཅི་ལོག་ག་འབའ་ཞིག་ལས་ཡང་ཁོའི་སེམས་སུ་ག་ཉམས་ལེན་ཆེན་པོ་ཟེར་དགོས་ན་ད་ལྕག་ཚན་ཡིན་ཟེར། ད་མང་ཚོགས་ཐམས་ཅད་པོ་ཁྱེད་ཆ་ཁ་རོག་མ་རེད་ང་ཆ་ཀ་ཁ་མ་ར་འཁོར་མོའི་ཞབས་མཁན་ན་སུ་ཡིན་ན་གཅིག་པ་ཡིན་པ་རེད། ཁ་གིས་ཆི་བཤད་ད་མ་ཉན་ན་དོན་དག་ག་ཆི་ལས་ཡ་ལྟ་དགོས་ནི་རེད་ར་དེ་ཡིས་ཀི་ང་ཆི་ཀི་ཆོས་པ་ཡིན་མིན་ནང་པ་སངས་རྒྱས་ཆོས་ཡ་དད་པ་རྣམ་དག་ཅན་ཡིན་མིན་སེམས་བཟང་པོ་ཡོད་མེད་གི་སྟེང་ནས་དེ་ན་འགྲིག་ནི་རེད།

ད་ཆེ་བ་སྟག་གཟིག་དོམ་དྲེད་གླང་བོ་ཆེ་ལ་སོགས་པ་ནི་ཆུང་བ་འབའ་འབུ་རྩ་ཚིག་སྲིན་སྐྱེས་ཀྱི་སྲོག་ཆགས་གྲངས་མེད་པ་ཟིག་ཡོད་ནི་ནང་ནས་ངེད་ཅག་འགྲོ་བ་མི་བཟི་རྒྱུ་དེ་ནང་གི་སྲོག་ཆགས་ཟིག་རེད། ས་གཞི་འདི་ངེད་ཅག་གི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཁྱིམ་གཞི་རེད་ངེད་ཅག་ཐམས་ཅད་པོ་ཏིའི་ཁྱིམ་ཚང་དེ་དག་ནང་ནས་བཟའ་ཚང་ཟིག་རེད། འགྲོ་བ་མི་བཟི་རྒྱུ་དེ་ནང་གི་སྲོག་ཆགས་ཀྱི་རིགས་ཟིག་རེད་མ་གཏོགས་དམིགས་བསལ་གྱི་ཧ་ལས་བ་གི་ཁྱད་ཆོས་ཅན་ཟི་ཅང་མ་རེད་ད། ཕལ་ཆེར་ཏི་འགྲོ་ཡ་རེ་ཇེ་ཡག་ཇེ་ཡག་ཨའོ་སོང་ལོག་ཆེ་ནང་ནས་འདི་མིག་གི་སྲོག་ཆགས་ཟིག་རེད་ར། ད་རེས་སྲོག་ཆགས་དེའི་དུས་འཛམ་གླིང་འདིའི་ཐོག་སྲོག་ཆགས་ཟེར་གི་འདུག་ཅོ་ད་ཐོན་ནི་ལོ་ཆི་མོ་ཟིག་འགོར་ཡོད་ནི་རེད་ཟེར་ན་ད་ལོ་ཤིན་ཏུ་མང་པོ་ལོ་ས་ཡ་མང་པོ་འགོར་ཡོད་ནི་རེད། དང་མ་སྟོང་བོ་གི་ཆ་ག་དང་སང་བདེ་རྡོ་སའི་ས་གཞི་འཛམ་གླིང་འདིའི་ཐོག་སྲོག་ཆགས་ཁེར་མ་ཟིག་ཡོད་ནི་མ་རེད་ད་ཧ་གོ་ག། ད་ག་སྲོག་ཆགས་ཟེར་གི་འདུག་ཅོ་ད་དང་ཐོག་གང་ནས་ཐོན་ཆེ་རུང་ནི་ཟེར་ན་རྒྱ་མཚོ་ཆེན་པོའི་ནང་ནས་བརླན་གི་ནང་ནས་བརླན་གི་འབུ་སྲིན་ཕྲ་བ་དང་རང་བཞིན་གི་གྲུབ་ནི

དེ་ལས་ཧ་ར་རྒྱ་ཆེ་ན་མི་རིགས་དེ་ལས་རྒྱ་ཆེ་ན་རྒྱལ་ཁབ་འཛམ་གླིང་ལ་སོགས་པ་གང་དང་གང་ལ་ཆི་ཟིག་གི་ཕན་ཐོགས་པ་བསམ་མཁན་གི་དེ་མིག་གི་མི་ཡོད་ནི་རེད་ར། དཔེ་འཇོག་ན་འཛམ་གླིང་འདིའི་ཐོག་ནས་གི་ཅིག་གི་རྐུ་ཇག་བཅོམ་གསུམ་འབའ་ཞིག་མུག་མི་ལས་ནི་མྱི་ཕལ་བ་ཟི་དཱ། གཞན་ཕན་སྙིང་རྗེ་དཱ་དངོས་གནས་དྲང་བདེན་གི་གཞན་ཕན་འབའ་ཞིག་སྒྲུབ་ནི་སྐྱེས་བུ་རླབས་པོ་ཆེ་ཟི་གཉིས་ཀ་འདི་རི་ཆེ་ལྷ་ན་བདུར་དཱ། ཧ་ར་འདི་རིའི་བལྟས་དུས་ཆ་བྱད་གི་ཐོག་ག་ཁྱད་པར་ཆེན་པོ་ཡོད་ནི་མ་གཉིས་ཀ་མྱི་རེད་གཅིག་པ་རེད། རེད་དེ་དི་གཉིས་མི་འདྲ་ས་བོ་གང་ནི་རེད་ཟེར་ན་བསམ་བློ་ནང་འདྲ་ནི་མ་རེད།

རྒྱ་ལག་གི་ཕན་པ་སྒྲུབ་པའི་ནུས་པ་ཡང་ང་ཚོར་ཡོད་ནི་རེད་དེ་མིག་གི་རྟེན་ཟིག་གི་ཐོབ་བསྡད་ཡོད་ནི་རེད་ཟེར་ནི་རེད། ད་གིན་དེ་མིག་གི་རྟེན་ཟིག་ཐོབ་དུས་འདིའི་སྟེང་དུ་འཕྲོ་བརླག་ག་མ་བཏང་འདིའི་སྟེང་དུ་བེད་སྤྱོད་བཏང་མི་དང་འདིའི་སྟེང་དུ་གི་བྱ་བ་དགའ་ཟིག་དང་ཕན་པའི་ལས་ཟིག་སྒྲུབ་རྒྱུ་ཤིན་ཏུ་གལ་ཆེན་པོ་རེད་ཟེར་ནི་རེད་དེ་ཟེར་ན་ཧ་གོ་ག། དཔེར་ན་ཟོག་ཟིག་འདྲ་འདྲ་ཟི་གི་ཁོའི་ཕན་པའི་ལས་ཀ་རྒྱ་ཆེན་པོ་ཟི་སྒྲུབ་དགོས་ཟེར་ན་སྒྲུབ་འདོད་གི་ཀུན་སློང་སྐྱེ་ཕལ་ཆེར་སྲིད་གི་མ་རེད་བླང་དོར་གི་ཤེས་རབ་ཡོད་ནི་མ་རེད་ད་གར་དེ་སྐྱིད་ཞིག་བླང་བས་སྒྲུབ་ཐུབ་ནི་མ་རེད་ར།

དེ་བཞིན་དུ་ཕན་པའི་ལས་ཀྱི་ཐོག་ནས་དངོས་གནས་གྲངས་མེད་ཀྱི་བསམ་གྱིས་མི་ཁྱབ་པའི་སྐྱེས་བུ་དམ་པ་བྱོན་འདི་དག་རླབས་པོ་ཆེ་གི་སྐྱེས་བུ་གང་ཟག་སྒེར་རེ་རེ་གི་འགྲོ་བ་སེམས་ཅན་ཁྲི་སྟོང་མང་པོ་ཕན་བདེ་གི་ལམ་མ་བཀོད་པ་དེ་ཡང་འགྲོ་བ་མྱི་རེད་དེ་རེས་སོང་ན། དེ་ཐམས་ཅད་ཀྱི་ཐོབ་པའི་རྟེན་ད་ངེད་ཅག་གི་ཐོབ་པོ་ནི་ཐོབ་རྒྱུའི་རྟེན་ཨ་ན་མ་ན་ཡིན་རེད། དེ་ཡིས་སོང་ན་ཏི་ཐམས་ཅད་ད་ཡོད་ཀྱི་གོ་སྐབས་ད་ངེད་ཅག་ཡོད་ཀྱི་གོ་སྐབས་ཡང་གཅིག་པ་གཅིག་རྐྱང་ཡིན་ནི་རེད། དེ་ཡིས་སོང་ན་སོ་སོའི་མི་ཚེ་འདི་ན་ལོ་གཅིག་མི་མ་ཁོམ་ན་ལྔ་མི་མ་ཁོམ་ན་བཅུ་མི་མ་ཁོམ་ན་ཉི་ཤུ་མི་མ་ཁོམ་ན་ཏི་གི་ཅི་བཤད་ཤེས་རྒྱུ་ཟི་མ་རེད་མི་རྟག་པ་ཟི་རེད་ད་ལྷག་མའི་དུས་ཚོད་ཏི་སོ་སོའི་ད་རེས་ཀྱི་རྟེན་འདི་གཞན་ཐམས་ཅད་ད།

གནོད་པའི་ལས་ཀྱི་མིང་ང་མི་དགེ་བ་ཟེར་རེད་ད་གོ་སླ་མོ་ཡི་ཚིག་གི་ད་ཧ་གོ་བ། ད་གི་ཕན་པ་དེ་ལ་སོ་སོ་ལ་ཕན་པ་གཞན་ལ་ཕན་པ་ད་གི་ཕན་པ་སྒྲུབ་སྟངས་ད་མཐའ་ཡས་པ་རེད། ཡིན་དང་མིན་གི་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་ཀྱིས་རྩིས་ཟིན་པའི་ཕན་པ་སྒྲུབ་དུ་དགོས་ནི་མ་རེད་ཕན་པ་སྒྲུབ་ཟེར་ན་མྱི་སྐོམ་བསྡད་ཡོད་ནི་ཟི་ག་ཆུ་ཕོར་བ་གང་མ་མ་བྱིན་རུང་དེ་ཕན་པའི་ལས་རེད།

གནོད་པའི་ལས་འབའ་ཞིག་བསྒྲུབ་ན་མི་ཚེ་ཟད་སོང་ན་དལ་འབྱོར་འཕྲོ་བརླག་ཏུ་བཏང་བ་རེད་མི་ཚེ་འདི་ལ་ཡང་སེམས་ཅན་ཐམས་ཅད་མི་དགའ་ས་རེད་ད་སྐྱེ་བ་ཕྱི་མ་ཡང་སོ་སོ་ལ་དེ་དང་དེ་ལྟ་བུའི་སྡུག་བསྔལ་སྣ་ཚོགས་འཇོག་བྱུང་ནི་རེད་དེ་ཡི་སྲོང་བཙུགས་རྗེ་རིན་པོ་ཆེ་འདི་ནས་གསུངས་རྒྱུ་ཡིན་དང་མིན་གི་དཀར་ནག་གི་ལས་ཀྱི་འབྲས་བུ་དབྱེ་བ་ས་བོ་ཡིན་ན་ལས་དགེ་བ་འཇུག་རྒྱུ་དང་ལས་མི་དགེ་བ་མི་འཇུག་རྒྱུ་གལ་ཆེན་པོ་རེད་གསུངས་གོ་ནི་རེད། ད་རེད་སོང་དུས་ད་ཕན་པའི་ལས་ཆི་ཟིག་གི་འགྲུབ་གོ་གི་ཡ་གནོད་པའི་ལས་ཡ་ཆི་ཟིག་གི་འཛེམ་གོ་གི་ཏི་བསམ་པའི་ནང་ཁ་ཧྲི་པ་རི་ར། ད་རེད་སོང་དུས་གི་ད་ཕན་པའི་ལས་ཟེར་གི་འདུག་རྒྱུ་བོ་ཏི། ཆུང་ས་ནས་ཡ་ར་ཇེ་ཆེ་བཏང་གོ་རྒྱུ་ཟིག་རེད་མིན་ན་ཐང་བཏང་བ་ནི་ཕན་པའི་ལས་ཟེར་ན་བྱང་ཆུབ་གི་སེམས་འགྲོ་བ་སེམས་ཅན་ཐམས་ཅད་ད་ཧི་གི་རང་གི་བུ་གཅིག་པ་ལྟར་བརྩེ་ཡི་སེ་ལ་སོ་སོ་བརྗེད་ནས་གཞན་པ་འབའ་ཞིག་ལ་འགྲུབ་གོ་ནི་རེད་ཟི་གི་ཏི་གོ་རི་མ་རེད། ད་རེད་སོང་ཟི་ང་ཆ་སྤྱིར་བཏང་གི་མང་ཚོགས་ཕལ་བ་ཟིག་གི་ངོས་ནས་བསམ་བློ་བཏང་ཟི་གི།

སློབ་ཕྲུག་ཟེར་ན་སོ་སོའི་ཁྱིམ་གྱི་ཅིག་གཡོག་འཁོར་འདྲ་འདྲ་བསྐོར་སྐྱོད་ཡོད་ཀྱིན་པ་ཅིག་བསམ་བློ་བཏང་སྟེ་ཙི་ག་ད་ནོར་འཁྲུལ་རེད། ད་རེད་སོང་ན་ད་ཆི་ཟིག་རེད་ཟེར་ན་སྐྱེ་བ་སྔོན་གྱི་ལས་ཀྱིས་ང་ཆ་ཁྱིམ་ཚང་གཅིག་ག་འདི་རིག་ལོག་སོང་ནི་རེད་དེ་ཡིས་ལོག་སོང་ན། ད་འདི་ཕན་པའི་ལས་ཟིག་སྒྲུབ་དགོས་ག་ཟེར་ཕན་པའི་ལས་ཟིག་སྒྲུབ་དགོས་ན་སློབ་ཕྲུག་ཟེར་ན་ཤེས་རིག་ཡོན་ཏན། གཟིམ་རྒྱར་ཀ་འཇུག་རྒྱུ། འཛམ་གླིང་གི་ཐོག་ནས་མི་གི་ཁྱད་ཆོས་འཛོམས་ག་འཇུག་རྒྱུ་འདི་མི་ཟིག་གི་སྟེང་ནས་མགོ་བཟུང་ན་ཕན་པའི་ལས་སྒྲུབ་ན་ཡང་ཕན་པའི་ལས་སྒྲུབ་སྟངས་ཀྱི་ཆ་ཤས་གཅིག་རེད། དེ་བཞིན་དུ་ང་ཆ་ག་འདི་རིགས་ད་ལྟ་འཇོག་དགོས་ན་ལམ་ནང་ན་རླངས་འཁོར་འགོག་བྱེད་ཀྱི་རྡོ་ཆེན་པོ་ཟིག་ཡོད་ན་རྡོ་དེ་ལམ་ནས་བསླངས་བཞག་རུང་ཕན་པའི་ལས་གཅིག་རེད་དཔེར་ན་དཔེ་བཞག་ན་འཛིན་དགོས། དེ་ག་ཆོས་ཟེར་གྱི་དེ་རྣམ་རྒྱུན་འཚོ་བའི་ནང་ནས་དེ་རིང་ནས་བཟུང་སྤྱོད་པ་གི་སྟེང་ནས་མངོན་དགོས་ཀྱི་རེད་དེ་ཐད་ཅི་བྱེད་ཀྱི་ཧ་གོ་བ། དེ་ག་དལ་འབྱོར་དོན་ཡོད་ཟེར་གྱི་འདུག་རྒྱུ་དེ་མི་ཟིག་གི་སྟེང་ནས་འདང་རྒྱག་དགོས། དེའི་སོང་ཚིག་གི་སྟེང།

འཇིག་རྟེན་ན་སྲིད་གསང་གི་ཐུགས། སེམས་ན་སེམས་རླབས་པོ་ཆེ་ཡོད་སེམས། ཁྱད་པར་ཅན་ཡོད་སེམས་བཟང་པོ་དངོས་གནས་དྲང་ནས་གཞན་ཕན་གྱི་སེམས་ཡོད་ན་དེ་ལ་སྐྱབས་སུ་མཆི་འོ་དེ་ལ་ཡིད་ཆེས་ཡེད་གི་ཡིན་ཟེར་ན་དེ་ཆོག་ནི་རེད་ར། ད་རུང་དེའི་རོགས་པ་ད་ཆི་ཟིག་དགོས་གི་ཟེར་ན་ཤེས་རབ། སེམས་བཟང་པོ་དང་ཤེས་རབ་གཉིས་ཀ་ད་དངོས་གནས་དྲང་ནས་སྐྱབས་སུ་འགྱོ་ས་བོ་ད་གཉིས་ཀ་ཡིན་གོ་ནི་རེད་ད་ཧ་གོ་ག། སངས་རྒྱས་ཟེར་གི་དེ་སྐྱབས་གསུམ་གི་ནང་གི་རི་ད་སྐྱབས་སྟོན་པ་པོ་རེད

དངོས་པོའི་གནས་ལུགས་མཐོང་བའི་ཤེས་རབ་འདི་གཉིས་ཀ་ཟུང་འབྲེལ་ཀྱིས་ཉམས་སུ་ལོངས་དང་ཕན་པ་འབྱུང་གི་ཟེར་ནི་རེད། འདི་གཉིས་ཀ་ཡལ་བར་དོར་ནས་ལམ་གང་ཟིག་ག་སོང་ན་ལམ་ལོག་པ་རེད་དེ་སངས་རྒྱས་ཀྱི་བྱ་བར་སོང་ནི་རེད། དེ་རེད་སོང་དུས་ད་སྐྱབས་ངོ་མ་བོ་དེ་གཉིས་ཀ་ཉམས་སུ་ལེན་ན་སྐྱབས་དགོས་ནི་རེད། ད་ལྟ་གི་ཆར་ལམ་གང་དྲང་ཐོག་ས་ནས་བསུ་ར་ཡོང་དུས་ངུ་ཅི་ཅག་གི་ཁ་པར་རྒྱག་ཡིས་དེ་གཉིས་ང་བསུ་ར་ཡོང་ནི་ཡིན་འདི་མིན་འདི་མི་རེད་ཅེས་བཤད་ཅག་རུང། ད་སྐྱབས་ཐོག་ཐོག་ངུ་དུས་ཚིག་ཙམ་གྱིས་ཅི་ཆ་སྐྱབས་ཐུབ་ནི་མ་རེད་ར།

མཆོད་པ་ཟིག་ལུགས་བཤམས་ན་དངོས་གནས་དྲང་ནས་ཀྱི་ཕན་པ་རྒྱ་ཆེན་པོ་ཡོད་ནི་རེད་ད་སྐབས་ཉིད་གཟིགས་རྗེས་ད་གོམས་པའི་རྗེས་སུ་འགྲོ་ནི་ར་ད་ཡང་གི་ཡང་གི་གོམས་གི་ད་ཚིག་གི་དེ་དགེ་བ་རྒྱ་ཆེན་ཡོད་ནི་རེད་གཟིགས་པ་འདུག་ད་མིན་ན་ད་ངྷི་སོ་གཅིག་ཏུ་གཏོང་ནི་བདེན་གྲུབ་ཟིག་བསམ་བློ་བཏང་དེ་ཡ་རེ་གཏོང་རྒྱུ་བདེན་གྲུབ་ཟིག་བསམ་བློ་བཏང་ནི་དེ་ཡང་བཤམ་རྒྱུ་བོ་ད་བཤམ་ས་བོ་ཐམས་ཅད་པོ་བདེན་གྲུབ་ཚུགས་ཐུབ་ཟིག་ག་བསམ་བློ་བཏང་ནི་ད་རེད་སོང་ཟི་གི་ད་ནང་པའི་ཆོས་ཡ་ཆག་མི་ཆག་དཀའ་མོ་རེད་ར་ད་ཡང་བསོད་ནམས་ཀྱི་ཚོགས་བསགས་དང་གཞན་ཕན་བྱེད་ཀྱི་ཡོད་ན་ཐང་ད་གང་ལྟ།